གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ལོ་ལྟར་ཨོ་སི་ཁྲུ་ལི་ཡར་གསར་དུ་འབྱོར་མི་སྟོང་ཕྲག་མང་པོར་ལས་གནས་སུ་བཤུ་གཞོག་མྱོང་བཞིན་ཡོད་འདུག་མཁས་པ་ཁག་ཅིག་གིས་དཀའ་ངལ་དེ་ཤིན་ཏུ་ཁྱབ་ཆེ་བར་བརྟེན་ལོ་ལྟར་གླ་ཕོགས་དུང་ཕྱུར་ཁ་ཤས་ཆད་ཀྱི་ཡོད་ཚུལ་བརྗོད་ཡོད་འདུག། མོ་ནིབ་ཨཧ་མད་ལགས་ནི་ལོ་ལྔའི་གོང་ལ་ཨོ་སྟྲེ་ལི་ཡར་སླེབས་པ་ཡིན་འདུག་ཁོང་གིས་གསུངས་དོན། ང་རང་ཨོ་སྟྲེ་ལི་ཡར་ཞི་བདེའི་ངང་འཚོ་བ་སྐྱེལ་ཐུབ་ཆེད་སླེབས་པ་ཡིན། ང་རང་དེར་རང་དབང་ངང་གནས་འདོད་བྱུང། དེ་ཡང། མོ་ནིབ་ཨཧ་མད་ལགས་ཁོང་གིས་སྐྱབས་བཅོལ་ཞུ་བའི་བརྒྱུད་རིམ་སྐབས་ལོ་གསུམ་རིང་བཀག་ཉར་འོག་ཚུད་ཡོད་པ་ཡིན་འདུག་དེ་རྗེས་ཁོང་ལ Bridging Visa སྟེ། གནས་སྐབས་ཀྱི་མཐོང་མཆན་ལག་ཁྱེར་རག་ནས་ཨོ་སི་ཀྲི་ལི་ཡར་ལས་ཀ་ལས་ཆོག་པའི་ཐོབ་ཐང་རག་པར་བརྟེན་ཁོང་གིས་མེལ་སྦོན་ན་ཡོད་པའི་ཁྲོམ་ར་ཞིག་ཏུ་ཆུ་ཚོད་རེར་སྒོར་བཅུ་བཞི་ཐོག་ལས་ཀ་གནང་ཡོད་འདུག་དེ་ནི་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་གླ་ཕོགས་ཉུང་ཤོས་ཀྱི་ཚད་ལས་དམའ་བ་ཡིན་པ་མ་ཟད་དུས་ཚོད་འཕར་མ་དང། གཟའ་མཇུག་ལ་ལས་ཀ་བྱེད་པར་གླ་ཕོགས་མང་བ་ཡང་ཐོབ་མེད་པ་ཡིན་འདུག་ཡང་མོ་ནིབ་ཨཧ་མད་ལགས་ཀྱིས་གསུངས་དོན།
ངའི་སྦྱིན་བདག་གིས་ང་ལ་ཆུ་ཚོད་ལ་སྒོར་བཅུ་གཉིས་སྤྲད་འཆར་བྱས་སོང། ཡང་དེ་རྗེས་ཁོས་ང་ལ་ཟླ་བ་དགུ་པ་ནས་མཚན་ལས་བྱས་པ་ཡིན་ན་འཁོར་བཅུ་བཞི་སྤྲད་ཀྱི་ཡིན་ཞེས་ལབ་སོང། ངས་ཁྲིམས་ཡག་པོ་ཤེས་ཀྱི་མེད་པས་འགྲིག་གི་རེད་ལབ་པ་ཡིན། འོན་ཀྱང་ལོ་གཅིག་དང་ཕྱེད་ཀའི་རྗེས་ཨཧ་མད་ལགས་ཀྱིས་གཞིས་སྤོ་བའི་ལས་མིའི་ལྟེ་གནས་ཁང་ལ་ཞུ་གཏུག་གནང་སྐབས་ཁོང་ལ་གླ་ཕོགས་ཁྲིམས་དང་མཐུན་པ་སྤྲད་ཀྱི་མེད་པ་ཤེས་རྟོགས་བྱུང་ཡོད་འདུག་ཁོ་རང་ལྟེ་གནས་ཁང་དེའི་འགན་འཛིན་པ་མེཊ་ཁུང་ཁེལ་ལགས་དང་ཐུག་འཕྲད་བྱུང་ཡོད་འདུག་འགན་འཛིན་མེཊ་ཁུང་ཁེལ་ལགས་ཀྱིས་གསུངས་དོན། མོ་ནིབ་ལགས་ལ་འཕྲད་པའི་དཀའ་ངལ་དེ་དང་དེ་མཚུངས་ཧ་ཅང་ཁྱབ་ཆེན་པོ་རེད། དེ་ཚོང་ལས་ཁག་ཚང་མའི་ནང་མཐོང་རྒྱུ་ཐོས་རྒྱུ་ཡོད། དེ་ཡང་ཟླ་བ་སྔོན་མར Fair Work Ombudsman ཏེ་ཚོང་ལས་དྲང་བདེན་ལྟ་རྟོག་ལས་ཁུངས་ཀྱིས

I think there is a systematic problem in this country where business ངའི་བསམ་པར་དཀའ་ངལ་དེ་ང་ཚོའི་སྤྱི་ཚོགས་ནང་ཧ་ལམ་ལུགས་སྲོལ་ལྟ་བུ་ཆགས་ཚར་འདུག་ཚོང་ལས་ཁག་གིས་ལས་མིར་བཤུ་གཞོག་བྱས་ནས་ཁེ་བཟང་བཟོ་ཐབས་བྱེད་ཀྱི་ཡོད་པ་ནི་ཐབས་སྡུག་གི་གནས་སྟངས་ཤིག་རེད། ཡང་ཨཧ་མད་ལགས་ནི་ཁོང་ཉིད་ཀྱིས་ལས་ཀ་གང་བྱས་པ་ལྟར་གླ་ཕོགས་ཚད་ལྡན་ཐོབ་པར་རེ་བ་གནང་བཞིན་ཡོད་འདུག་གསར་འགྱུར་དེ་ནི SBS གི་གསར་འགོད་པ Marty Smiley དང Jessica Washington ལགས་གཉིས་ཀྱིས་ཕྱོགས་སྒྲིག་གནང་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད།